ཨ་རི་རླུང་འཕྲིན་ཁང་གི་བུད་མེད་ལེ་ཚན་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་ཞུ་བ་ང་ལས་རིམ་གཙོ་གཉེར་བ་རིག་འཛིན་ཡིན། ད་ད་རིང་གི་ལས་རིམ་འདིའི་ནང་ལ་ཨ་མི་རི་ཀའི་མེ་ནི་སོ་ཏྲ་མངའ་སྡེའི་ནང་གི་ན་ཐཱ་ལི་ཡཱ་སེམས་ཁམས་དང་སློབ་སྟོན་ཁང་ནང་ལ་མིའི་སེམས་ཁམས་འཕྲོད་བསྟེན་བཅོས་ཐབས་དང་སློབ་སྟོན་གནང་མཁན་ཀུན་དགའ་ནོར་འཛོམས་ལགས་དང་ཨ་ནི་དེ་ག་ནང་བཞིན་མེ་ནི་སོ་ཏྲའི་ནང་ལ་རྟེན་གཞི་བྱས་པའི Meridian Behavior Health ཚོགས་པའི་ནང་ལ Therapist འམ་གསོ་བྱེད་རིག་པའི་ཕྱག་ལེན་གནང་མཁན་བསྟན་འཛིན་སྒྲོན་གསལ་ལགས་གཉིས་ཀྱི་མཉམ་དུ་ད་ཁྱིམ་ཚང་དང་བཟའ་ཚང་བར་ལ་གཅིག་གིས་གཅིག་ལ་ཐུབ་ཚོད་དང་དབང་ཡོད་སོགས་བྱས་པ་ཡིན་ན་ནང་མི་ཁྱིམ་ཚང་དང་བུ་ཕྲུག་ལ་དཀའ་ངལ་དང་ཤུགས་རྐྱེན་ག་འདྲ་ཅིག་ཡོང་སྲིད་པ་དང་ཨ་ནེ་སྤྱིར་བཏང་བཟའ་ཚང་བར་ལ་དབང་ཡོད་བཤད་སྟངས་ལ་རིགས་དང་དབྱེ་བ་མ་འདྲ་བ་ག་འདྲེ་ཡོད་མེད་ཐད་ལ་གླེང་མོལ་ཞུ་གི་ཡིན། བསྟན་འཛིན་སྒྲོན་གསལ་ལགས་དང་ཀུན་དགའ་ནོར་འཛོམས་ལགས་གཉིས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས་ཀུན་དགའ་ནོར་འཛོམས་ལགས་ད Domestic Violence འམ་བཟའ་ཚང་བར་ལ་ཐུབ་ཚོད་དང་དབང་ཡོད་བཤད་ཟེར་ཡས་ཀྱི་གང་ལྟར་བརྗོད་གཞི་དང་གནད་དོན་དེ་ག་འདྲ་ཅིག་ལ་ངོས་འཛིན་བྱེད་དགོས་ཡོད་རེད་ང་ཚོ་གི་དཀའ་ངལ་དེ་ཚབས་ཆེན་འདྲ་བོ་ཅིག་ཆགས་ཀྱི་ཡོད་རེད།
བཟའ་ཚང་དཀྱིལ་མ་ལ་དཀའ་ངལ་དེ་དཀའ་ངལ་དེ་མང་པོ་ང་ཚོ་ད་རྒྱ་གར་ལ་ཡིན་ནའི་ཕྱི་རྒྱལ་ལ་ཡིན་ནའི་ང་ཚོ་བོད་པ་སྤྱི་ཚོགས་ནང་དཀའ་ངལ་དེ་ང་ཚོ་མཐོང་ཡོད་རེད་དཀའ་ངལ་དེ་ད་ང་རང་བསྟན་སྒྲོལ་ལགས་དང་ང་གཉིས་ཀྱིས་ཁ་སང་བིདིའོ་གཅིག་བཟོས་རེད་འོན་ཏེ་བཟོ་ཡག་གི་རྒྱུ་མཚན་དེ་ད་ང་རང་ཚོ་བོད་པ་སྤྱི་ཚོགས་ནང་ལ་བོད་ཨ་འདི་སེམས་དཀའ་ངལ་ཡིན་ནའི་བཟའ་ཚང་དཀྱིལ་མ་ལ་དཀའ་ངལ་ཡིན་ནའི་དཀའ་ངལ་ཤོད་ས་དེ་སྡིངས་ཆ་འདྲ་བོ་ཅིག་མཐོང་མ་སོང་ང་རང་ཚོ་སྤྱི་ཚོགས་ནང་ལ་འོ་བྱས་ནས་བིདེའོ་དེ་བཟོས་ནས་ནི་མི་དེ་ཚོ་ལ་སློབ་སྦྱོང་བྱས་ནི་དཀའ་ངལ་ག་འདྲ་ག་འདྲ་སླེབས་སྲིད་ཀྱི་རེད་འོན་ཏེ་ང་རང་ཉིད་ཀྱི་ད་ག་རེ་ལབ་དགོས་རེད་བསམ་ཚུལ་འདྲ་བོ་ཅིག་སླེབས་སོང་ནི་བིདེའོ་དེ་བཟོས་ནས་ནི་ང་ཚོ་ལ་བོད་པ་མང་མོ་གིས་འབྲེལ་བ་བྱས་སོང་དཀའ་ངལ་འདི་ང་ལ་ཡོད་དཀའ་ངལ་འདི་ག་འདྲེ་སེལ་དགོས་རེད་ངའི་སྤུན་ཀྱག་ལ་དཀའ་ངལ་ཨེ་འདྲེ་འདུག་ང་རང་ནང་མི་ང་རང་ཁྱོ་ག་མཉམ་དུ་དཀའ་ངལ་ཨེ་འདྲེ་འདུག་ཡང་བྱས་ནས་དཀའ་ངལ་འདི་ལྟར་སྐད་ཆ་བཤད་བསག་བླང་བྱས་ནས་སྐད་ཆ་བཤད་ཡག་གལ་ཆེན་པོ་རེད་བསམ་གྱི་འདུག་དཀའ་ངལ་འདི་སོ་སོ་ཨིན་ཇི་ཡིན་ནའི་མི་ནག་པོ་ཡིན་ནའི་བོད་པ་ཡིན་ནའི་མི་ཚང་མ་ལ་དཀའ་ངལ་འདི་ཡོད་རེད།

དེར་ཞིབ་འཇུག་བྱེད་ན་ལུང་པ་བྱང་ཨ་རིའི་ནང་ལ་ལོ་ཞིབ་འཇུག་བྱེད་ཀྱི་ཡོད། མཁས་པའི་སེམས་སེམས་ཁམས་རིག་པའི་གི་ཞིབ་འཇུག་བྱེད་ཞོར་བྱིས་སྒྲུང་ནང་ལ། སྡུག་པོ་གཏོང་མཁན་དེ་ཡང་ཤུགས་ཆེ་ཕོ་ཁྱོ་ག་རེད་ཤག་སྡུག་པོ་མྱོང་མཁན་དེ་སྐྱེ་དམན་བྱས་ཨ་ནི་སྤྱིར་བཏང་ནི་སྐྱེ་དམན་ཁ་ཤས་དབང་ཆེན་པོ་བྱས་སྡུག་པོ་ཕོ་ཁྱོ་ག་ལ་ཁྱོ་སོ་སོ་ཁྱོ་ག་སོ་སོ་བཟའ་ཚང་ལ་སྡུག་པོ་གཏོང་མཁན་ཡོད་རེད་དེ་ཡིན་ནའི་དེ་ཤུགས་ཆེ་ཞིབ་འཇུག་བྱས་ནི་ཕོ་ཁྱོ་ག་དེ་སྡུག་པོ་གཏོང་མཁན་བྱས་སྐྱེ་དམན་དེ་སྡུག་པོ་མྱོང་མཁན་རེད་ཤག་ཨ་ནི་བར་བར་ལ་དེའི་སྐད་ཤ་རྒྱག་པ་ཨ་ནི་ཕི་གི་དེ་ཕོ་ཁྱོ་ག་ནི་སྐྱེ་དམན་ལ་ཡ་མཐོང་ཆུང་བཏང་བ། ཨཱ་ནི། ཚིག་རྩུབ་བེད་སྤྱོད་བཏང་བ། ཨཱ་ནི། Manipulation། ཡང་ན་སྤྱང་གྲུང་བྱུས་བྱས་ཕི་གེ་དེ་ལ་མགོ་སྐོར་བཏང་བྱས། ད་འདི་ལྟེ་བ་འདི་ཕི་གེ་སྡུག་པོ་གཏོང་མཁན་འདི་ཡེ་འདི་རེད་ལྟེ་བ་ད་དམིགས་ཡུལ་དེ་ཟེར་ན། ཕི་གེ་འདི་དབང་ཆ་བསྡུས་སོ་སོ་མི་འདི་ང་འགོ་བྱེད་མཁན་ཡིན་ད་ཟེར། ཁྱོད་རང་ངའི་ཁ་ལ་ཡིན་གཅིག་མིན་གཅིག་ཉན་དགོས་ཡིན་ད་ཟེར་ངའི་བསམ་པ་འདི་རང་ཡིན་གཅིག་མིན་གཅིག་བྱེད་དགོས་ད་ཟེར་ད་འདི་བྱས་ཨཱ་ནི། སྐྱེ་དམན་ལ་ཡག། སྐྱོན་འཛུགས་སྟོན་པ། སྐྱོན་སྟོན་པ་མི་དེ་གིས་རང་ཁ་ལག་ཡག་པོ་བཟོས་མི་འདུག་རང་སྐྱེ་དམན་ཡག་པོ་མི་འདུག་རང་སྤུ་གུ་ཨ་མ་སྲུང་སྐྱོབ་ཡག་པོ་བྱེད་ཀྱི་མི་འདུག་བོད་ཡིག་འདི་ལ་ཡང་སེ་ཡང་སེ་མུ་མཐུད་ནས་སྡིགས་ར་སྐུལ་ནའི་རེད་དཔེ་ཆ་བཞག་ན་སྐྱེ་དམན་དེ་གིས་མ་ཉན་ན་ཁྱོད་རང་ང་ང་རང་ལ་གནོད་སྐྱེལ་གྱི་ཡིན་ད་ཡང་དཔེ་ཆ་བཞག་ན་ནང་མི་ཁ་ཤས་ལ་ཁྱིམ་ཚང་ཁ་ཤས་ལ་སེམས་ཅན་ཡོད་ན་ཁྱི་ད་ཞི་མི་ན་ཞི་མི་ལ་ཁྱི་ལ་གནོད་སྐྱེལ་བྱེད་ཞེད་སྣང་བཟོས་བྱས་ཁྱོད་ཁ་ལ་མ་ཉན་ན་ང་ད་ཞི་མི་དང་ཁྱི་ལ་གནོད་སྐྱེལ་གྱི་ཡིན་དེ་རྗེས་ལ་ཁྱོད་རང་ང་གནོད་སྐྱེལ་ན་ཞེད་སྣང་སྐུལ་ཡ་དེ་གི་དེ་ལ། སྐྱོན་འཛུགས་སྟོན་དེ་དུས་ཀུན་ཏུ་ཨ་ནི་ཡར་ལ་ཅིག་ཅིག་ནང་ལ་མ་མཐུན་ན་ནང་ལ་དཀའ་ངལ་ག་རེ་འཕྲད་ནའི་རེད་ཅིག་མ་འགྲིག་ན་སྤུ་གུ་ལ་ཡིན་རེད་སོ་སོ་ནང་ལ་དཀའ་ངལ་ག་རེ་འཕྲད་ནའི་སྐྱེ་དམན་དེ་ལ་ཡར་ཡར་ལ་སྤུད་ནའི་རེད་སྐྱོན་འཛུགས་སྟོན།

ཨ་ཕི་གི་དེ་སྙིང་རྗེ་སྐྱེ་དམན་དེའི་བསམ་པ་ལ་ཨོ་ད་ང་གཅིག་ཐང་པོ་མི་འདུག་ཨོ་ད་སོ་སོའི་ནས་སོ་སོ་སོ་སོ་སོ་ལ་ཡིད་ཆེས་བརླག་ཡ་བྱེད་ཡ་སོ་སོ་གཅིག་ནམ་རྒྱུན་ནས་དུས་ཀུན་ཏུ་ནང་ཡིན་ནའི་རེད་ལས་ཀ་ཡིན་ནའི་རེད་གཅིག Decision ལེན་ཡ་ལ་ཐག་གཅོད་ཡ་ལ་སོ་སོ་སོ་དོགས་པ་ཟ་ཡ་གཅིག་སོ་སོ་ཕོ་ཁྱོ་ལ་རེད་དུས་ཀུན་ཏུ།

སྐྱེ་དམན་དེ་ཕྱག་ལས་གནང་གི་ཡོད་ན་ཕྱག་ལས་ཕར་དེར་རྙོག་དྲ་བཟོས་བྱས་དམའ་འབེབས་བཤད་བྱས་མགོ་སྐོར་སྐོར་བྱས་ཁྱོད་རང་དངུལ་གོ་ལས་ཀ་བྱེད་དགོས་མ་རེད་ངའི་གླ་ཆ་ངའི་ལས་ཀའི་དངུལ་གྱིས་འདི་གོར་དགས་རང་དེ་ཡས་དེ་ལས་ཀ་བྱེད་མ་བཅུག་ལས་ཀ་རང་གནས་ཀྱི་ལས་ཀར་རྙོག་དྲ་བཟོས་བྱས་ལས་ཀ་བྱེད་མ་བཅུག་ཨ་ནི་དངུལ་ཡོད་ནའི་རང་དབང་མ་སྟེར་བ་བྱས་ཅིག་སྐྱེ་དམན་དེ་དུས་ཀུན་ཏུ་ག་དུས་ནས་ཆོག་མཆན་ཞུས་འདོད་བར་འདོད་ཅིག་ཁ་ལག་རིན་ཡིན་ནའི་རེད་དུག་ལོག་རིན་ཡིན་ནའི་རེད་ནང་ལ་དགོས་ཡས་ཡོད་ར་ནང་ལ་ཆུ་རིན་པ་སྤྲད་ཡས་ནའི་རེད་གློག་རིན་པ་སྤྲད་ཡས་ནའི་རེད་ཅིག་ག་དུས་ནས་ཕོ་ཁྱོ་ག་དང་ལིང་ཅི་མིང་ཅི་ཁ་ཅིག་རང་དབང་མེད་པ་དཔེ་འཇོག།

རིགས་དང་ད་རྣམ་གྲངས་མ་འདྲ་བ་མང་པོ་ཅིག་གསུངས་པ་རེད་དེ་ཚོའི་ནང་ནས་སྤྱི་ཚོགས་ནང་ལོགས་ལ་ཐུབ་ཚོད་བྱེད་སྟངས་ཅིག་གས་ཁྱབ་ཆེ་ཤོས་འདྲ་པོ་ཅིག་ག་རེ་ཆགས་ཀྱི་ཡོད་རེད་ཚབ་ཆེ་ཤོས་དང་ཁྱབ་ཆེ་ཤོས།
ད physical abuse ལབ་ན་ད་ཉེས་དག་བཏང་བ་གཟུགས་པོ་ལ་བརྙས་བཅོས་བྱེད་པ་ད་དཀའ་ངལ་སྤྲད་པ་ར་ད་ཟུར་གནོད་སྐྱེལ་བ་ད་གལ་སྲིད physical གལ་སྲིད་མི་ཅིག་ལག་པ་ཅིག་ཆག་འདྲ་པོ་ཕྱིན་ན་ཡང་ན་རྐང་པ་ཅིག་ཆག་ན་ནི་མི་མི་གཞན་པ་གིས་ལམ་སེང་མཐོང་ནས་ཧ་གོ་ར་ཨོ་མི་འདི་དཀའ་ངལ་འདུག་ལག་པ་ཆག་བཞག

ང་ཚོས་དབྱིན་ཇིའི་ནང་ལ་ད without consent ལབ་ཀྱི་རེད consent སོ་སོ་སོ་མོས་མཐུན་མེད་མོས་མཐུན་མེད་པའི་ཐོག་ནས་འོང།
མོས་མཐུན་མེད་ནས་ཡང་འོང་ཕྱིན་ནས་སོ་སོ་ནང་མི་ལ་ཁྱོ་ག་སྐྱེ་དམན་སྐྱེ་དམན་ལ་སོ་སོ་ཨུ་ཚུགས་བརྒྱག་ནས་ག་རེ་འདོད་པ་མེད་ནའི་ཅིག་བྱེད་ཡ་དེ་འོ་དེ་ལ abuse ལབ་ཀྱི་རེད་འདོད་པ་ཡོད་ཡ་དེ་དཔེ་གལ་ཆེན་པོ་རེད་སོ་སོ་ཁྱོ་ག་སྐྱེ་དམན་ཡིན་ནའི་དགའ་བོ་ཡིན་ནའི

ཡིན་ནའི་ཁྱོད་སོ་སོ་ཁྱོ་ག་ཡིན་ནའི་ཁྱོད་སོ་སོ་ཕ་མ་ཡིན་ནའི་སོ་སོ་གྲོགས་པོ་ཡིན་ནའི་ཨུ་ཚུགས་རྒྱག་ཡ་དེ་སོ་སོ་མི་གིས་སོ་སོ་རང་དབང་མེད་ཡ་སོ་སོ་ཨུ་ཚུགས་རྒྱག་ཡ་དེ་བྱེད་བཅུག་དེ་འོ་དེ་ལ control དང abuse ལབ་ཀྱི་རེད་ཨ་ནི་འོ་དེ་འོ་དེ་བསམ་བློ་བཏང་དཔེ་གལ་ཆེན་པོ་རེད་སོ་སོ་ཁྱོ་ག་སྐྱེ་དམན་ཡིན་ནའི་སོ་སོ་འབྲེལ་བ་ག་རེ་ཡིན་ནའི་མི་མཉམ་དུ་ཨུ་ཚུགས་རྒྱག་ཡ་དེ་དེ་དེས་ནོར་སྐྱོན་རེད་གསུང་གི་འདུག། རེད་ད་བཟའ་ཚང་བར་ལ་ཡང་ནས་བསྐྱར་དུ་ཐུབ་ཚོད་བཤད་དབང་ཡོད་བཤད་བཙན་ཤེད་བྱེད་དེ་འདྲའི་གི་རིགས་སྟངས་འཛིན་བྱེད་དེ་འདྲའི་རིགས་མང་པོ་བྱུང་བ་ཡིན་ན་ད་འདི་གི་ནང་མི་ཁྱིམ་ཚང་ལྷག་པར་དུ་གཅིག་ནང་མི་འདི་གི་བུ་ཕྲུག་ཚོ་ལ་ཤུགས་རྐྱེན་དང་དཀའ་ངལ་ག་འདྲ་འདྲ་བོ་གཅིག་ཡོང་སྲིད་པ་རེད་ནོར་འཛོམས་ལགས་གཅིག་གསུང་ད་ཁྱོད་རང་གཉིས་ཆ་ལ་བཀའ་ལན་གནང་ཡ་གོ་སྐབས་ཕུལ་གྱི་ནོར་འཛོམས་ལགས་དང་པོ་གསུང་ད། རེད་ཡཱ་ཡཱ། དེ་བཞིན་ནོ། ནི་ད་ང་རང་ཚོས་ད་བོད་པ་སྤྱི་ཚོགས་ནང་ལ་ཅིག་འདི་སྤུ་གུ་ཡིན་ན་ཅིག་སྣང་ཆུང་འདྲ་བོ་དང་ཨོ་སྤུ་གུ་ཆུང་ཆུང་རེད་ཁོ་ཚོ་ཁོ་ཚོ་མགོ་ཚོད་ཡོད་མ་རེད་ཁོ་ཚོ་ལ་སེམས་ལ་དཀའ་ངལ་སླེབས་སྲིད་མ་རེད་ང་རང་ཚོས་ད་འདི་ཕ་མ་གིས་འདི་བསམ་གྱི་ར་གལ་སྲིད་སྤེ་ཤོའི་གལ་སྲིད་འདི་པཱ་ལགས་དང་ཨ་མ་དཀྱིལ་མ་ལ་འཁྲུག་པ་ཤོར་དེ་སྤུ་གུ་གིས་མ་མཐོང་ན་ཕ་མ་གིས་བསམ་གྱི་ར་ཨོ་ངའི་སྤུ་གུ་ལ་ཞེ་དྲག་དཀའ་ངལ་སྟེར་དགོས་མ་རེད་ཁོང་ཚོས་ད་ཧ་ཡང་གོ་དགོས་མ་རེད་ང་ཚོས་དཀའ་ངལ་ག་འདྲས་ཡོད་ཨ་ང་རང་ཚོའི་དེ་ནང་མི་ནང་ལ་ཨ་ནི་ཡང་འདི་ནོར་སྐྱོན་རེད་གསུངས་གི་འདུག་སྤུ་གུ་གིས་སྤུ་གུ་ད་རེས་ད་སྤུ་གུ་ཚང་ཚོས་དཔེ་སྤྱང་པོ་ཡོད་རེད་ལ་ཨ་ཁོང་ཚོས་གིས་སྤུ་གུ་ཚང་ཚོས་ཀྱིས་ཚང་མ་ཧ་གོ་དགོས་རེད་ཕ་མ་དཀྱིལ་མ་ལ་ག་རེ་བྱུང་གི་ཡོད་ཨ་ནི།

དཀའ་ངལ་ག་འདྲས་ག་འདྲས་ཡོད་རེད་སྐད་ཆ་བཤད་ཡ་དང། སང་ལང་བྱས་ནས་སྐད་ཆ་བཤད་ཡ་མི་ལ་གོ་སྐབས་སྟེར་ཡ་སྐད་ཆ་བཤད་ཡ་དེ་ཡིན་དཀའ་ངལ་དེ་སེལ་སྟངས་དེ་ག་འདྲས་སེལ་དགོས་རེད་འོ་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་གཞན་པ་ང་རང་ཚོའི་དཀའ་ངལ་དེ་ཁྱབ་ནས་ང་རང་ཚོ་སྤྱི་ཚོགས་ཁོ་རང་ལ་དཀའ་ངལ་མང་པོ་སྤྲད་ཀྱི་རེད་གང་ལྟར་སོ་སོ་དཀའ་ངལ་དེ་ནང་མི་གཅིག་ནང་མི་གཅིག་ནང་ལ་མཐོང་བསྡད་ནས། ནང་མི་འདི་ནང་ལ་མི་ག་ཚོད་མང་པོ་རེད་སྤུ་གུ་རེད་པ་པཱ་ལགས་དང་ཨ་མ་ལགས་ཁོ་ཚོ་ཚང་མ་སྤྱི་ཚོགས་ནང་ལ་འབྲེལ་བ་མང་པོ་ར་གཞུག་ལ་སྤུ་གུ་འདི་ཆེན་པོ་ཆགས་ནི་སྤུ་གུ་འདི་ལས་ཀ་བྱེད་ཀྱི་རེད་ལས་ཀ་བྱེད་དུས་ནི་ཁོ་རང་དཀའ་ངལ་འདི་ཁྱབ་འགྲོ་ན་དཀའ་ལས་ཀ་ཡག་པོ་བྱེད་མ་ཐུབ་སོ་སོ་སྤུ་གུ་གི་སྤུ་གུ་ལ་བྱམས་པོ་ཡག་པོ་སྤྲད་མ་ཐུབ་སོ་སོ་འབྲེལ་བ་ཡག་པོ་བྱེད་མ་ཐུབ་ཨ་ནི་དཀའ་ངལ་འདི་ད་སྤྱི་ཚོགས་ཀྱི་དཀའ་ངལ་ཆེན་པོ་ཆགས་བསྡད་ཡོད་ར། སྒྲོན་གསལ་ལགས་ད་གལ་ཏེ་ལགས། བཟའ་ཚང་བར་ལ་དབང་ཡོད་དང་ཐུབ་ཚོད་དང་ད་འདི་འདྲས་ཀྱི་སྡིག་ར་སྐུལ་ཡས་དང།

དཀའ་ངལ་འདི་སེལ་ཐུབ་ཀྱི་རེད་ཟེར་དེ་ནོར་སྐྱོན་བྱ་དགོས་པ། སེལ་ཐབས་དཀའ་ངལ་སེལ་ཐབས་གཞན་པ་ཡོད་ར་དྲག་པོ་མེད་པའི་ཐོག་ནས་ཨ་སྤུ་གུ་ལ་ཡིན་ནའི་རེད་སེམས་ཀྱི་འཕྲོད་བསྟེན་ན་ཚ་དཔེ་ཆ་བཞག་ན་དངངས་སྐྲག་གི་ན་ཚ Anxiety ཞུ་གི་ར་འདི་ན་ཡ་ལ་ཤུགས་རྐྱེན་ཉེན་ཁ་ཤུགས་ཆེ་ར་མཁས་པའི་ཞིབ་འཇུག་བྱས་ཨ་ནི་ན་ཚ་གཞན་པ་ཅིག་ན Depression སེམས་སྐྱོ་བའི་ན་ཚ་ད་ཁོ་སྙིང་རྗེ་སྤུ་གུ་འདི་རོགས་པ་བྱེད་སྙིང་འདོད་རོགས་པ་བྱེད་མ་ཐུབ་པ་ཕ་ཤུགས་ཆེན་པོ་ཡོད་ན་སྤུ་གུ་ཆུང་ཆུང་གཟུགས་སྟོབས་ཆུང་ཆུང་ཡོད་འདི་སེམས་པ་ཤུགས་མེད་འདི་སེམས་པ་ཨ་མ་ལ་རོགས་པ་བྱེད་དགོས་བསམ་ནས་བྱེད་མ་ཐུབ་ཁོ་དཔེ་སྤུ་གུ་འདི་ལ་དཔེ་དཀའ་ངལ་དྲི་ནོ་འདུག་ཟེར་ཡ་དཀའ་ངལ་ཞུ་བ། ཐེག་དབུ་ཞུ་བའི། ད་བཟའ་ཚང་གཉིས་བར་ལ་དབང་ཡོད་བཤད་ཡས་དང་ཐུབ་ཚོད་བཤད་ཡས་ཀྱི་དཀའ་ངལ་ཆེན་པོ་ཅིག་ཡོད་པ་ཡིན་ན། དཀའ་ངལ་མྱོང་མཁན་དེ་གིས་དཀའ་ངལ་དེ་ལ་གདོང་ལེན་ད་བུད་མེད་མང་ཆེ་བུད་མེད་ཆགས་བསྡད་ཀྱི་ཡོད་རེད་བུད་མེད་ཚོ་གིས་དཀའ་ངལ་དེ་ལ་གདོང་ལེན་ག་འདྲ་བྱེད་ནས་བྱེད་དགོས་ཀྱི་རེད་བས་ནི་ནང་མི་ཁྱིམ་ཚང་དང་གྲོགས་པོ་གྲོགས་མོ་ཚོ་གིས་རོགས་པ་ག་འདྲ་བྱེད་ནས་བྱེད་དགོས་ཀྱི་རེད་བས་དཀའ་ངལ་དེ་གང་དྲག་ག་འདྲ་བྱེད་ནས་སེལ་དགོས་རེད་ད།

སང་ཉིན་དེ་ཉིད་དེ་ཡི་སྐད་ཆ་ཅིག་ལབ་ན། ལམ་སང་སྐད་ཆ་དེ་ནི། ནི་ནི་རོགས་པ་ག་རེ་བྱེད་དགོས་རེད་ཁྱེད་རང་ལ་སོ་སོ་དྲི་བ་དེ་དྲིས་ལམ་སང་ཨེ་འདི་བྱེད་དགོས་རེད་སོ་སོ Solution དེ་འོ་དེ Problem དེ་འོ་དེ Fix བྱེད་ཡག་གི་བསམ་བློ་དེ་ལམ་སང་མ་ཁེགས་ན་ཨེ། སྒྲོན་གསལ་ལགས་ཀྱིས་དགོངས་ཚུལ་ཅིག་གསུངས་གནང་དང་ཁྱིམ་ཚང་ནང་ལ་དཔལ་ཅོ་ཅོ་སྤུན་ཀྱག་དང་གང་འདྲ་ཕ་མ་སྤུན་ཀྱག་དང་ཁོང་ཚོ་གི་དཀའ་ངལ་དེ་སེལ་ཐབས་ལ་མཐུན་འགྱུར་རོགས་རམ་འདྲ་པོ་ཅིག་ག་འདྲ་བྱས་ནས་བྱེད་དགོས་རེད་གང་འདྲ་དཀའ་ངལ་དེ་ག་འདྲ་བྱས་ནས་སེལ་དགོས་རེད།
དཀའ་ངལ་འདི་སེལ་སྟངས་དེ་ཕལ་ཆེར་དང་པོ་དེ་ལ་ཡང་སྐྱེ་དམན་དེ་ལ་ཡང་གུས་ཞབས་བྱེད་དགོས་པ་དཔེ་གལ་ཆེན་པོ་རེད་ཨ་ནི་དེའི་གཉིས་པ་དེ་ཧན་ད་གོང་ཨམ་ཅིག་ཀུན་དགའ་ལགས་གསུངས་པ་ནང་བཞིན་ཕ་གི་དེ་ལ་དཀའ་ངལ་འདི་ཉན་དགོས་ཡ་ལམ་སང་ལ་ཁ་རྡུང་མ་བཏང་བ་ཞིག་ལམ་སང་སྐྱོན་མ་བཙུགས་པ་བྱས་དཀའ་ངལ་ག་རེ་འདུག་ཨ་མཆོག་ཉན་ཡ་ཚེ་དཀའ་ངལ་འདི་ཕ་གི་ག་རེ་ཅིག་འདུག་ཉན་ཡ་དཔེ་གལ་ཆེན་པོ་རེད་སོ་སོ་ནང་མི་ཡིན་རེད་གྲོང་པ་ཁྱིམ་མཚེས་ཡིན་རེད་ལས་རོགས་ཡིན་རེད་གྲོགས་པོ་གྲོགས་མོ་ཡིན་རེད་ཕ་གི་དེ་ལ་དོ་སྣང་སྤྲད་དོགས་པ་ཟ་ན་ལམ་སང་སྐད་ཆ་དྲིས་དོ་སྣང་སྤྲད་དུས་ཚོད་མཉམ་པོ་བཏང་དུས་ཚོད་ག་ཚོད་མང་བཏང་ནས་དྲི་བ་བཀོད་ན་ཨ་ནི་ཧ་གོ་གི་རེད་དཀའ་ངལ་དེ་ཡོད་མེད་ཨ་དཀའ་ངལ་དེ་དྲི་བ་ཉན་ཨ་ནི་ཕ་གི་དེ་ལ་འདི་ལ་བབས་པས་ཨ་ནི་ཕ་གི་དེ་ཕོ་ཁྱོ་ག་དེ་ལ་ཁེ་ཤེས་བ་ནས་ཕོ་ཁྱོ་ག་གིས་ད་སྡུག་པོ་བཏང་ངེས་ཡིན་ན་ཕ་གི་དེ་ངོས་འཛིན་ངོས་ལེན་བྱེད་དགོས་རེད་ངེས་ཀྱི་ཀྱང་སྤྱོད་པ་དེ་ཚོ་བྱེད་སྟངས་ཚོ་དཔེ་མོ་ལ་སྡུག་པོ་བཏང་གི་འདུག་ད་བསམ་ངོས་ལེན་བྱེད་ཡ་ཕོ་ཁྱོ་ག་གི་འུ་དེ་དཔེ་གལ་ཆེན་པོ་ཨ་ནི་ནང་མི་ཡིན་ན་རེད་སྤུན་ཀྱག་གྲོགས་པོ་གྲོགས་མོ་ཅིག་དོ་སྣང་སྤྲད་ཡ་ཕ་གི་དེ་ལ་ཉན་ཡ་གུས་ཞབས་བྱེད་ཡ་དཔེ་ཤུགས་ཆེ་ཤོས་དེ་ཕ་གི་དེ་དཀའ་ངལ་དེ་ཉན་ཡ་དཔེ་གལ་ཆེན་པོ་ཞུ་ཡ་ཡིན། ཨ་མི་རི་ཀའི་མེ་ནི་སོ་ཀྲ་ནང་ལ་རྟེན་གཞི་བྱས་པའི་ན་ཏཱ་ལི་ཡཱ་སེམས་ཁམས་དང་སློབ་སྟོན་ཁང་ནང་ལ་ཕྱག་ལས་གནང་མཁན་ཀུན་དགའ་ནོར་འཛོམས་ལགས་དང་དེ་ག་ནང་བཞིན་མེ་ནི་སོ་ཀྲ་ནང་ལ་རྟེན་གཞི་བྱས་པའི Meridian Behavior Health ཚོགས་པའི་ནང་ལ་ཕྱག་ལས་གནང་མཁན་བསྟན་འཛིན་སྒྲོན་གསལ་ལགས་གཉིས་ཀྱིས་དུས་ཚོད་བཏོན་ནས་བཀའ་མོལ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ཐུགས་རྗེ་ཆེ་གནང། Thank you ཐུགས་རྗེ་གནང།